སུ་ཝེ་གི་ལས་རིམ་ཚུ་གཉན་སྲིན་ཚུབ་སི་ཞུ་ནི་ཨི། ང་གཅིག་གི་རྣམ་དཔྱོད་ལུགས་རྣམ་མ་སེམས་མེད་ཀྱི་ནད་ཐོབ་པའི་སྐུ་ལས། སྐུ་གཟུགས་བཟང་པོ་གཉན་སྲིན་མི་འཇམ་དང་སྤུན་སིམ་དུ་ཚུ་ད་རེ་གི་ལས་རིམ་འདི་ན་ལུགས་ཆེ་ཁ་ར་ལུ་ཇན་ཕོ་ལེགས་སོ་ཡུས་སི་ཞུ་ནི་ཨི། ཁ་ཆེ་བོ་ར་ཆེ་ཕམ་སྤུན་ཆ་དུ་ཚུ་གི་རྣམ་དཔྱོད་འདི་ག་དེ་སོང་སོ་གི་ལས་གཞོམ་ཅི་འདུག་བུ། ང་གཅིག་གི་ཕྱི་ཁ་ལ་ལྟ་བུ་རུ་ཆེ་བའི་གཅིག་རྣམ་དཔྱོད་འདི་རྣམ་མ་སེམས་མེད་ལས་གཞོམ་ཅི་ང་གཅིག་གི་མཐོང། འདས་པའི་བདག་བློ། ནང་ན་བློ། གནས་འདི་ཚུ། ཡང་ཅི་པང་འདི་ཚུ་མེད་ཀྱི་ཁམས་བློ་སུ་སུ་འདི་ཚུ། ག་ཅི་ཅི་ཟུས་ལོ། ག་ཆད་ཀྱི་རྣམ་འཇོག་འདི་སད་འདི་མ་ལྟ་འོ། འདི་ཚུ་མེད་ཀྱི། ཆད་ཀྱི་རྣམ་འཇོག་འདི་ག་ཏེ་སོང་སོང་ལས་གཞོམ་ཅིག་དུ་བུ་སེ། ཉིན་གཅིག་གི་ཚེ། གཟའ་ཉི་མིག་གི་ཚེ། ཡང་ཅི་པང་གཟའ་བདུག་གི་ཚེ། ཆ་རག་གི་འདི་ཚུ་མེད་ཀྱི། ད། ལྕགས་བཙུགས་འདི་བས་མིན། འདི་ཚུ་མེད་ཀྱི། མི་སྤྲད་ཀྱི་འདི་ཚུ་མེད་ཀྱི།

གཉེན་བསད་མི་བྱམས་དང་སྤུན་སྲིང་འདི་ཚོ་ག་ར་ལུས། ད་རེས་ཀྱི་ལས་རིམ་གྱི་ནང་ཞིང་ཕྱུགས་དར་མ་ར་ང་བཅས་སྨན་ལམ་ཞུ་གལ། སྨན་ལམ་ཞུ་བདེ་བས་ང་བཅས་འདི་སུན་མེད་ཀྱི་ཀན་ཆོས་དཀར་གྱི་སྐོར་ལས་ང་བཅས་ཧ་གོ་ནི་གི་བསྟན་ལུས་ང་བཅས་ཀྱི་ལ་བ་ལུ་རི་ཡུལ་མིག་གི་རེ་ལྡིའོ་དེ་ང་བཅས་ཀྱི་ཀྲིག་ཀྲིག་པས་ལྟ་བུ་ར་བཞག་ཅི་མི་གོ་ལེ་བས། ང་ཚོས་ཚུལ་ལུགས་འཇམ་པར་བཟོ་དེ་གནང་ཟེར་ང་ཚོས་སྨོན་ལམ་ཞུ་གི། ཚབ་མཁན་གཙོ་བོ་ཡུལ་ཤུལ་མ་ཞིག་ག་འཇམ་དང་སྤུན་སིམ་དེ་ཚོ་ག་ར་ལུགས་སྐྱོན་བརྗོད་བྱ་ར་གི་ཆ་གི་འོག་ཏུ་བཞག་ཅིང་འདི་པའི་ལས་ཤ་ག་དྲིན་ཆེ་ས་ཞུ་ནི་ཨིན། འདི་ག་ལུགས་ཡུལ་མི་གི་ཕ་མ་སྤུན་ཆ་ཆ་རོག་ལྟོ་ཚ། དེ་ཚོ་མི་གི་ཨ་ལུགས་དེ་ཚོ་ར་བེ་རུ་ར་སྐྱོན་བརྗོད་བྱ་ར་གི་ཀུམ་བདེ་ལུ་ཁོང་ག་ར་བདུད་རྩི་མེད་གི་ཀ་ཉན་ནི་གི་བསྟན་ལུ་ཁོང་ག་ར་བྱོན་འདི་བའི་ཡུལ་ཁོང་གི་ན་ན་ལུ་སྐྱོན་བརྗོད་ཆོས་གསོན་པའི་ཞུགས་དུ་ཡོད་པའི་སྒོ་ལ་བའི་ལས་ཤ་ཀ་དྲིན་ཆེ་ཚེ་ཞུགས་དང་བསྟུན་འདི་བའི་དེ་སྨན་ལམ་ཡུལ་ཞུགས་ཀྱི་ཚེ་མདའ་ཞུགས་ནི་ཨ་མེན། ད་རེས་སྔ་ཕྱི་ཚུལ་ལམ་རྣམ་མ་སེ་མེད་གི་ལམ་དག་འདི་འཇོག་ད་ལོ་ལམ་ཆུང་ཁུ་བོ་འཇོག་རུ་བྱེད་བྱེད་འདི་ཁར་པ་ང་ཆེ་མི་དེ་ཚོས་གི་ན་མེ་ཧེ་མ་ལེ་ར་འཇོག་མི་ཚུབ་མེད་ན། ང་ཆེ་ཚོས་གི་ལམ་ཆུང་ཁུ་བོ་བེ་ཡོད་པ་ད་ལོ་ང་ཆེ་ག་རི་དག་འདི་འཇོག་མི་ཚུབ་ཡང་ཆེ་བ་ང་ཆེ་ཁའུ་ཅུག་འདི་འཇོག་མི་ཚུབ་འདི་ཚུ་མེ་ཆུང་ཁུ་དག་འདི་འཇོག་ད་ལོ་ན་མེ་ང་ཆེ་ཚོས་གི་གུ་ཐེ་འདི་འཇོག་མི་ཚུབ།

འདི་སུ་སྨྲས་ཀྱི། འགའ་རེ་གཉིས་པའི་ཇོ་སྲུབས་ལམ་སྤྱི་ནོར་བ་ང་ར་འགའ་རེ་གཉིས་པའི་ཇོ་སྲུབས་བས་ནོག་འདི་བས་ང་ཆེ་རྣལ་མ་སྲ་མེད་ཀྱི་མི་ཏོ་ཙུམ་འདི་བས་བདག་འདི་ཇོ་ནི་མེན་པ་ལུ། ལམ་ཁ་ལུ་ག་ཅི་ག་ཅོས་ག་ང་ཆ་མི་མ་བཏགས་ལུ་ལམ་སྦོམ་འདི་དུ་སེ་ང་ཆ་ཀུ་སུམ་སི་བས་འདི་སུ་སྨྲས་ཀྱི། ལམ་སྦོམ་ནོར་བ་ཇོ་བུ་རུ་ཆོས་ཅི་འདི་གི་ང་ཆོ་རུ་རྣལ་མ་སྲ་མེད་ཀྱི་སྐབས་སྐྱབས་འདི་གི་དོན་ལུ་ཏྲིག་ཏྲི་བས་དགུ་འདི་དུ།

ནི་ཨ་ག་ཆུ་ལོག་ལམ་ཆུང་གུ་དེ་ཀུའུ་ཞག་འདི་པའི་ཕ་ཐག་ཆུ་ལ་ང་ཆེ་ལམ་གི་ཐ་མ་ཤོད་བདའ་ལུ་དེ་ང་ལས་ང་ཆེ་ཚོས་མནའ་མ་ས་མེད་གི་སེམས་དགའ་སྡིག་པས་ང་ཆེ་མི་དུ་ཚོས་མནའ་མ་ས་མེད་གི་སེམས་པས་འོ་མི་གི་ལུ་ཆུ་ང་ཆེ་གི་ཧ་གོ་མནའ་མ་ས་མེད་ཐོང་སེ་ལོག་པའི་ལུ་ཆུ་ང་ཆེ་གི་ཧ་གོ་དེ་བས་ཡུལ་ད་རེ་ན་བ།

དེ་དེའི་སྟེང་ལས་ལམ་བུམ་བདག་དེ་ཇོ་དཱ་ལུ། དེ་གི་སྟེང་ལས་སྣ་མ་སྲ་མའི་སྦྲུལ་སིལ་སིལ་གྱི་བཱིས་འདི་གཙོས། སྣ་མ་སྲ་མའི་སྦྲུལ་སིལ་སིལ་གྱི་ཉེན་ཁ་བག་ཏི་བའི་ཡང་ལ་ལུ་ཅི་བཱ་ཏུ་རུའི་ཡང་ཅི་བ་འདི་བཟོ་མེད་ཀྱི་བྲེག་བྷེལ་ཐིན་འདི་གི་ཀཱ་མ་སུ་བ་ལུ་འདི་གཙོས་ཀ་ར་བཱ་ཏུ་རུའི་ཇོ་སྲ་ང་ཅི་གི་ཧ་གོ་ཡི། དེ་ཅམ་ཅི་མ་གཏོགས་ང་ཅི་གཙོས་ཀྱི་ལམ་ཧེ་མ་གི་སྙིབ་འདི་ཁ་ལུ་ང་ཅི་ནམ་སྣ་མ་སྲ་དོག་ཏྲ་ནར་བྷ་ཇོ་དཱ་ལུ་ནམ་ཨེ་ཁོང་གི། ཚེམས་ཁ་ལུ་ར། སྣ་མ་སངས་རིབ་དགེ་འདི་བའི་ག་རི་དྭགས་འདི་ཇོ་དག་ལུ། སྣ་མ་སེམས་མ་ལས་གཞོམ་གཅིག་གི་སྐོར་ལས་བསྟན་འདི་བའི་ཇོ་ཨིན། ད་ཡ་ཧི་བདག་ལུ་ཁོང་ག་དེ་སོ་སོ་སེམས་དགའ་འདི་འདོད་ཨི་མོ། ཨང་ནི་སུ་མེད། ད་རེ་གི། ཀི་མཆོད་གི་ཀ་གི་ནང་བཞིན་ང་ཅི་ལྟ་འདི་ཇོ་དག་ལུ། ང་ཅི་ལ་འདི་སུ་མེད་གི། ང་ཅི་གི་སེམས་གི་ན་ན་ལ་ར་དགའ་ཆོ་འཇུག་ནི་གི་ང་ཅི་ལུ་དུས་སྐབས་རྣམས་ཨིན། ཨང་ནི་བས། ཆེ་ཕམ་སྤུན་ཆ་ཆ་རོ་ཏོ་ས་དུས་ཚོད་ཀྱི་དོན་དོན་ར། ཀུན་ཆོས་བཀའ་གཏད་དོན་དོན་ར་ང་ཆེ་ལུགས་རྣམ་གསུམ་ཆ་བཞག་མི་ཆི་ཨི་མེ་སེ་ནོ་བསམ་བཏང་འདི་བས་ཆེ་གི་ལ་ལན་ཐབས་འདི་བས་ཀུན་ཆོས་སྐུ་མདུན་ལོ་ར་གོང་མ་བསམ་ཞུ་འདི་བས་ཧོམ་རུ་ཆེ་བས་ཅིང་ག་ཏེ་སོང་སོ་གི་ག་ཚོད་ཅི་འཇུག་ནི་མོ། ཨ་ནི་ཅོག་ར་ཆི་པེ་ར། ང་ཆེ་ཚོད་ཀྱི་ལམ་བདག་འདི་ཇོ་ད་ལུ་ལམ་ཆུང་སྐུ་ནལ་ཕ་ཇོ་ཇོ་ད་ལུ་རིབ་གིམ་འདི་བས་ཇོ་སུབ།

འདི་བྱ་རོག་ཏོག་ཚ་དུས་ཚོད་ཀྱི་རང་གི་ཕམ་པིན་ཆགས་དུས་ཚོད་རང་རང་གི་ཁྱིམ་ཚ་དུས་ཚོད་ལས་ང་བྱེད་ཀྱི་ན་མ་ས་མེད་ཀྱི་ལས་གཞོམ་བགྱིད་པའི་ལ་ལེན་ཐབས་སུབ་འོང་ད་སྟོབས་ང་བྱེད་ག་ར་ལུ་ནའོ་ཟེ་ལབ་འདི་པའི་ཡུལ་ད་རེ་དོ་རུ་ར་ང་གི་ཆེ་ལུ་ལུ་ཇུ་ཧན་སྟོང་ཏོ་ཅི་བྱེད་ག་ར་ལུ་ཕུ་ནི་ཉིན་གཅིག་གི་ཚེ་འདི་སུ་མེད་ཀྱི་ཕོ་ད་མོ་ཁོ་གཉིས་ན་མ་ས་མེད་ཆམ་ཏོག་ཏོ་ཅི་ཨི་མེད་ཆམ་ཏོག་ཏོ་པའི་དོད་པ་ད་ལུ་ནུམ་ཅིག་ཕྱུ་རུ་ཁམ་འདི་སུ་མེད་ཀྱི། ཕོ་བྱ་འདི་ལོ་མནའ་མ་ས་མེད་གི་ཁྱོད་ཀྱི་ཨམ་ཆུ་ཨ་ནེ་བེའུ་མོ་ལོ་ཁྱོད་ཨམ་ཆུ་འདི་ཁ་བླ་མི་བཏུ་བའི་ལོ་ཁྱོད་ཨམ་ཆུ་འདི་མནའ་མ་ས་སྐྲ་མ་ཤི་བྱི་མོ་ལོ་ས་བླ་བཏུ་བའི་འོང་འདུག་འདི་ལས་འདི་ཕོ་གེ་དེ་གི་མ་ཕྱི་ན་སོང་ཨམ་ཆུ་བླ་བ་དོ་ཨམ་ཆུ་མནའ་མ་ས་ཅི་བཟའ་འདི་བཏུ་འདུག་ད་ཨམ་ཆུ་འདི་ལོ་མནའ་མ་ས་བླ་བའི་འོང་འདའ་ལོ་ཁྱོད་ཨམ་ཆུ་འདི་མནའ་མ་ས་སྐྲ་མ་ཤི་བྱི་མོ་ལོ་ཁ་བླ་མི་བཏུ་བའི་ལོ་ང་གཅིག་གི་ལོ་ཆུ་ཆུང་ཆུ་བླ་བའི་དོ་མནའ་མ་ས་དབུགས་ཁམ་ནི་ཇོ་མོ་ལོ་ས་བླ་མི་བྱི་འདུག་དེའང་ནི་མི་འདི་ག་ཡིན་ན། ང་ལོ་གཏེར་ནགས་སུ་ལུ་བཏགས་ལོ། འདི་ཆག་རོ་དེ་གི་ད་ཁོ་གི་ཆག་རོ་ཅི་ཡིན་ད་ཁོ་གཉིས་ཐག་འུང་ཟེ་དེ་ཚི་ཆག་རོ་དེ་གི་བ་ལ་བ་ཞབས་བཏགས་ལོ། ཕོ་དེ་ཕོ་དང་མོ་ཁོ་གཉིས་ཐབ་གཉིས་ཆག་ར་ཐབ་བཏགས་འདུག་གཉིས་ཆག་ཐབ་དེ་བཏགས་ལོ། ནང་བ་སའི་མ་གའུ་གཅིག་ཆག་ཤོར་འདུག་དེ་མ་གའུ་ཆག་དེ་ཡབ་བཏགས་ལོ་མ་པ་ལེ་ར། ང་ཁྱེད་ཚོས་གི